བཅུ་དགུ། ནོར་བུ་གླིང་ཁའི་མཚན་ཐོགས་ཚུལ། ནོར་བུ་གླིང་ཁ་ཆགས་ཡུལ་འདི་ལ། སྔ་དུས་སུ་ལྷོ་ནུབ་གླ་བའི་ཚལ་དུ་གྲགས། དེ་ནི་གྲོང་ཁྱེར་ལྷ་ས་ནས་བརྩིས་པའི་ནུབ་ཕྱོགས་སུ་སྤྱི་ལེ་གསུམ་གྱི་སར་གནས་ཡོད། ས་ཆ་སྤྱི་དང་བྱེ་བྲག་ལྷོ་ནུབ་གླ་བའི་ཚལ་རང་གི་ཁྱད་ཆོས་བཅས་ཟུར་ཙམ་གླེང་ན། ཡུལ་གངས་ཅན་ལྗོངས་འདིར་ཆོལ་ཁ་གསུམ་དུ་གྲགས་པའི་ཡ་གྱལ་དབུས་ཀྱི་དབུ་རུ་སྐྱིད་ཤོད་ཀྱི་ཤོད། ཞེས་ཡངས་པའི་ནོར་འཛིན་མཆོག་ཏུ་གྱུར་པ་ཞིག་ཡོད་པ་ལས། དེའི་དཀྱིལ་དབུས་སུ། ལྷོ་ནུབ་གླ་བའི་ཚལ་ཞེས་པ་ཆགས། དེ་ཡི་ཤར་ན་བརྗིད་ཆགས་ལྡན་པའི་གྲུ་འཛིན་གཉིས་པའི་གཞལ་མེད་ཁང་ཕོ་བྲང་ཆེན་མོ་པོ་ཏཱ་ལ་དང། ར་ས་འཕྲུལ་སྣང་གཙུག་ལག་ཁང། ལྷོར། གཡུ་འབྲུག་སྔོན་མོ་ཐང་དུ་འབབ་པ་ལྟ་བུའི་ཆུ་ཀླུང་ཆེན་པོ་ལྷ་སའི་སྐྱིད་ཆུ་དང། བོད་རྗེ། མུ་ཏིག་བཙན་པོའམ། ཁྲི་ལྡེ་སྲོང་བཙན་སད་ན་ལེགས་མཇིང་ཡོན་གྱིས་བཞེངས་པའི། སྐར་ཆུང་རྡོ་རྗེ་དབྱིངས་ཀྱི་ལྷ་ཁང། ནུབ་ཏུ། ནགས་ཚལ་གཡུ་ལོ་ཐགས་སུ་བཀྲ་བ་ལྟ་བུའི་ཚང་ཚིང་ནོར་སྟོད་གླིང་ག། བྱང་དུ། མི་འགྱུར་ལྷུན་པོའི་བྱེ་བྲག་དབུ་གདུགས་རི། གཞན་ཡང་ཕྱོགས་མཐའ་དག་ཏུ། གཤིན་པོའི་ས་ཞིང། ཐ་གྲུ་ཡངས་པའི་རྩྭ་ཐང། ཕྱོགས་ཀུན་ནས་རྒྱུག་པའི་འབབ་ཆུ་བཅས་གནས་ཡོད། ལྷོ་ནུབ་གླ་བའི་ཚལ་དེ་ལ་རང་བཞིན་ལས་གྲུབ་པའི་སྐྱེ་ཤིང་གླ་བ་ཚང་ཚིང་དང། གཡུ་སྔོན་ཐང་དུ་བཀྲམ་པ་ལྟ་བུའི་ནེའུ་གསིང། དྭངས་ཤིང་གཙང་བའི་རྒྱུག་ཆུ། སྙན་འཇེབས་སྒྲོག་པའི་བྱིའུ་ཆུང་འཇོལ་མོ། ཝ་མོ་དང། རི་བོང། རྣ་བ། གཟིག་ལ་སོགས་ནགས་ཁྲོད་སྤང་ཐང་དུ་གནས་པའི་སྲོག་ཆགས་ཀྱང་ཐ་ཐོར་དུ་གནས་ཡོད།